ཁོར་ཡུག་གི་གནད་དོན་སོགས་ཀྱི་བརྗོད་གཞི་ཁག་ལ་བགྲོ་གླེང་ཞུས་གནང་གི་རེད། ལས་རིམ་འདི་བརྒྱུད་ནས་མང་ཚོགས་ལ་ཁོར་ཡུག་གི་ཤེས་བྱའི་གོ་རྟོགས་སྤེལ་རྒྱུ་དང། རང་ཅག་བོད་མཐོ་སྒང་གི་ཁོར་ཡུག་གི་སྐོར་དང། སོ་སོའི་ཕ་ཡུལ་གྱི་སྐོར་སོགས་གླེང་མོལ་གནང་འདོད་ཡོད་ཚེ་དགའ་བསུ་རྒྱ་ཆེ་ཡོད། འདི་ག་ཨ་རིའི་རླུང་འཕྲིན་ཁང་ལ་འབྲེལ་བ་གནང་རོགས་གནང།

འདི་ལོ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གསུམ་པའི་ཚེས་ལྔའི་ཉིན་མོ་སྟེ་ཡ། ཕྱི་ནང་གི་སྲོག་ཆགས་ཁག་སྲུང་སྐྱོབ་ཐུབ་ཐབས་ལ་དམིགས་པའི་ལོ་རྒྱུས་དོན་སྙིང་ལྡན་པའི་ཆིངས་ཡིག་ཞིག་བཞག་རྒྱུ་ཐག་གཅོད་བྱུང་ཡོད་པ་རེད། ལས་འཆར་འདི་ནི་ད་ལྟ་དང་མ་འོངས་པའི་མི་རབས་ཚང་མའི་བདེ་དོན་ཆེད་དུ

ཐུབ་ཐབས་ལ་དམིགས་པའི་གྲོས་མོལ་དེ་ཡ། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གསུམ་པའི་ཚེས་ལྔའི་ཉིན་མོ་མང་མོས་རྒྱབ་སྐྱོར་ཐོབ་རྗེས་ནས་ཆིངས་ཡིག་གསར་པ་ཞིག་གཏན་འབེབས་བྱེད་རྒྱུར་ཡང་ཐག་གཅོད་བྱུང་ཡོད་པ་རེད། བྱས་ཙང་ཨ་ནེ་ལོ་མང་གྲོས་མོལ་བྱས་པའི་རྗེས་སུ་ད་ལན་ཨ་ནེ་མཐའ་ཡི་རྒྱ་མཚོ་ཆེན་མོ་སྲུང་སྐྱོབ་ཐད་ལ་ཡང་སྒྲིག་གཞི་གཏན་འབེབས་ཡོང་རྒྱུར་འགན་འཁུར་གཙོ་བཞེས་གནང་མཁན་རྒྱལ་ཚོགས་ཀྱི

ད་ལྟ་གོང་དུ་གསན་པ་ནང་བཞིན་རེད་ལྕམ་རི་ན་ལི་ཡི་བཀའ་མོལ་དེ་ནས་འདས་པའི་མི་ལོ་ཉི་ཤུ་ཙམ་ཞིག་གི་རིང་ལ་ཡ་རྒྱལ་ཚོགས་ཀྱི་སྐུ་ཚབ་མང་པོས་སྐུ་ལས་བསྐྱོན་པ་ཁག་གི་གྲུབ་འབྲས་ཤིག་དང་ལྷག་དོན་དུ་མ་འོངས་པར་མཐའ་ཡི་རྒྱ་མཚོ་ཆེན་མོའི་ཕྱི་ནང་གི་གནས་སྟངས་ཁག་ལ་ཡང་ལྟ་རྟོག་སྲུང་སྐྱོབ་ཐུབ་རྒྱུའི་ལས་འཆར་དེ་ཡང་གྲོས་མཐུན་བྱུང་བ་འདི་ཡིན། སྐུ་ཉིད་ལ་ཡང་དགའ་ཚོར་ག་འདྲ་བྱུང་ཡོད་མེད་དེ་ནི་ཨ་ནི་ཁོང་གི་གསུང་བཤད་དེ་ནས་ང་ཚོ་ཚང་མས་ཚོར་ཐུབ་པ་ཞིག་ཡོད་པ་དང་ད་ཨ་ཚོགས་ཁང་ནང་དུ་ཡོད་པའི་སྐུ་ཚབ་ཚང་མས་སྐབས་དེར་ཡར་བཞེངས་བྱས་ནས་ཁོང་ལ་ཡང་དགའ་བསུ་ཞུས་གནང་འདུག། ད་རྒྱལ་སྤྱིའི་རྒྱ་མཚོའི་སྟེང་ལ་ཡང་ལྟ་རྟོག་སྲུང་སྐྱོབ་བྱེད་རྒྱུའི་ལས་འཆར་དེ་ལ་ཡང་ད་འདས་པའི་མི་ལོ་མང་པོའི་རིང་ལ་ཐག་གཅོད་མ་བྱུང་བའི་རྗེས་སུ་ད་ལན་ཐག་གཅོད་བྱུང་བའི་གཏམ་བཟང་དེ་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་དྲུང་ཆེ་སྐུ་ཞབས་ཨན་ཐོ་ནི་ཡོ་གུ་ཏེ་རེས་མཆོག་གིས་དེའི་ཐོག་ལ་ཡང་སྐུ་ལས་བསྐྱོན་མཁན་ལྕམ་རི་ན་ལི་ཡིས་གཙོས་པའི་འབྲེལ་ཡོད་ཁག་གི་མཛད་རྗེས་ལ་ཡང་བསྔགས་བརྗོད་ཤུགས་ཆེ་གནང་བ་དང་སྦྲགས་ཨ་ནི་དྲུང་ཆེ་མཆོག་གིས་རྒྱལ་ཁ་འདི་ནི་རྒྱལ་སྤྱིའི་རྒྱལ་ཁབ་ཚང་མར་ཡང་ཁེ་ཕན་ཡོད་པ་ཞིག་ཡིན། ཨ་མ་འོངས་པའི་མི་རབས་ཚོར་ཡང་དགེ་མཚན་ཧ་ཅང་ཆེ་བ་ཞིག་ཏུ་གྱུར་ཡོད་དེ་འདྲས་གསུངས་བཞག། ཁག་ཅིག་གིས་གོང་ཞུས་གྲོས་མཐུན་དེ་ལ་ཡ་ཧའི་སིའི་ཆིངས་ཡིག་གམ་ཨ་ནི་རྒྱལ་ཁབ་སུ་ཞིག་གི་ཁོངས་གཏོགས་སུ་མེད་པར་མཐའ་ཡི་རྒྱ་མཚོ་ཆེན་མོའི་ཁོར་ཡུག་སྲུང་སྐྱོབ་བྱེད་རྒྱུའི་ལས་འཆར་འདི་ནི་དེ་སྔ་ཕྱི་ལོ་ཉིས་སྟོང་བརྒྱ་མེད་བཞི་ནས་འགོ་འཛུགས་བྱས་པའི་གྲོས་མོལ་དེར་ད་ལན་གྲོས་མོལ་མཇུག་སྐྱོང་ཐུབ་པའི་སྐབས་སུ་ཡང་དུས་ཡུན་ཆུ་ཚོད་སུམ་ཅུ་སོ་དྲུག་ཙམ་ཞིག་གི་རིང་ལ་ཡ་ཉིན་མཚན་བསྟུད་མར་གོ་བསྡུར་སྦྱང་བཤད་བྱས་པའི་རྗེས་སུ་མ་གཏོགས་ཐག་གཅོད་བྱུང་ཡོད་མ་རེད་བྱས་ཙང་ཨ་འདི་ཚོ་ག་རེ་རེད་ཟེར་ན་ད་ལྟ་བར་དུ་བྱེད་མྱོང་མེད་པ་ཅིག་ཡིན་པའི་ཁ་ལ་ཡ་གཞི་རྒྱ་ཆེན་པོ་ཞེ་པོ་ཅིག་ཡིན་ཙང་ཨ་ནི་ཡང་གཅིག་ཚང་མས་མོས་མཐུན་དཀའ་བའི་འགག་རྩའི་གནད་དོན་མང་པོ་ཞིག་ཡོད་ཙང་དེ་བྱས་ནས་ད་དུས་ཡུན་རིང་པོ་འདི་འདྲའི་འགོར་ཡིན་པ་འདྲ་མཐའ་མ་དེ་ལ་ཡ་གྲོས་བསྡུར་མང་པོ་གནང་བའི་སྐབས་ལ་ཡ་འགག་རྩའི་གནད་དོན་ཆེ་ཤོས་དེ་མང་པོ་ཡོད་པའི་ནང་ནས་ཨ་ནི། གཅིག་ཁག་གཅིག་ནི་མ་འོངས་པར་རྒྱ་མཚོ་ལ་ཡ་སྲུང་སྐྱོབ་ཡག་པོ་བྱས་བྱས་ནས་རྒྱ་མཚོའི་ཐོན་སྐྱེད་དེ་ཚོ་བཟང་རུ་ཕྱིན་པ་ཡིན་ན་རྒྱལ་ཁབ་སོ་སོ་ལ་ཡ་ཐོབ་ཐང་ག་རེ་ཡོད་རེད་ཐོབ་སྐལ་ག་རེ་ཡོད་རེད་ཨ་ལས་འཆར་ག་འདྲས་སྤེལ་གྱི་རེད་དེ་ཚོའི་འགྲོ་སོང་སུས་གཏོང་གི་རེད་ཟེར་ཡ་འདི་འདྲའི་ཐོག་ལ་ཡ་གླེང་སློང་མང་པོ་ཞེ་པོ་ཅིག་བྱུང་ཡོད་འདྲ། སྤྱིར་བཏང་ང་ཚོས་མཐའ་ཡི་རྒྱ་མཚོ་ཆེན་མོ་ཟེར་དུས་ཙམ་པ་ལ་ཡ་ད་ག་འདྲ་ཅིག་ལ་གོ་དགོས་ཀྱི་ཡོད་རེད་ཟེར་ན། འཛམ་གླིང་གི་ས་བཀྲ་ལ་ཡ་གཟིགས་པ་ཡིན་ན། ང་རང་ཚོ་གནས་ཡུལ་ས་ཡི་གོ་ལ་འདི་ད་རྒྱ་མཚོས་མཐའ་བསྐོར་ཡོད་པ་ཞིག་ཡིན་པ་དེ་གསལ་པོ་ཞེ་དྲག་རེད་བྱས་ཙང་བོད་ལྟ་བུ་འཛམ་གླིང་གི་ཡུལ་གྲུ་མང་པོ་ཞིག་ཡ་རི་དང་གཤོང་དང་རྩྭ་ཐང་དེ་འདྲའི་སྟེང་ལ་ཡ་ཆགས་ཡོད་པ་དེ་ཚོ་ཡང་ཐད་ཀར་རྒྱ་མཚོ་དང་འབྲེལ་བ་ཡོད་མ་རེད་ཡིན་ནའི་རྒྱ་མཚོའི་ཉེ་འགྲམ་དུ་ཆགས་པ་ཁག་དང་ད་ནི་ཞིག་རྒྱ་མཚོའི་དཀྱིལ་དུ་ཆགས་པ་ཚོ་ལ་ཡུལ་གྲུ་མང་པོ་ཞིག་ལ་ཡ་རྒྱ་མཚོ་དང་ཐད་ཀར་འབྲེལ་བ་ཆགས་ཀྱི་ཡོད་རེད། བྱས་ཙང་རྒྱ་མཚོའི་ཉེ་འགྲམ་དུ་ཆགས་པ་ཁག་དང་རྒྱ་མཚོའི་སྟེང་དུ་ཆགས་པའི་རྒྱལ་ཁབ་ཚོས་ཨ་ནི་རང་གི་ས་ཆའི་ཁྱབ་ཁོངས་རྩིས་སྟངས་དེ་སོ་སོའི་མཚོ་ཁ་ནས་རྒྱ་མཚོའི་ཕྱོགས་སུ་མཱིལ་ཉིས་བརྒྱ་སུམ་ཅུ་ཐམ་པའི་བར་དུ་རང་གི་ཁྱབ་ཁོངས་སུ་ངོས་འཛིན་ཆོག་གི་ཡོད་པ་དང་དེ་ལས་ལྷག་པ་ངོས་འཛིན་བྱེད་ཆོག་མེད་པ་འདྲ། བྱས་ཙང་ཨ་ནི་ཁྱབ་ཚད་མཱིལ་ཉིས་བརྒྱ་སུམ་ཅུའི་ཕ་རོལ་གྱི་རྒྱ་མཚོའི་མཚོ་ཁ་དེ་དག་བདག་དབང་དང་སུའི་ཁྱབ་ཁོངས་ཡིན་མིན་གྱི་སྒྲིག་གཞི་བརྟན་པོ་ཞིག་ད་ལྟའི་ཆར་མེད་པ་སོང་ཙང་དབྱིན་ཇིའི་སྐད་ནང་ལ་ཡ First Come First Serve ཟེར་སྲོལ་ཡོད་པ་ནང་ལྟར་སུ་སྔོན་ལ་སླེབས་པ་ཡིན་ན་ཨ་ནི་དེ་ལ་རག་གི་ཡོད་རེད་ཟེར་ཡ་འདི་འདྲའི་གི་གནས་སྟངས་ཅིག་ཆགས་ཡོད་པ་འདྲ། ཨ་ད་ལྟའི་གནས་སྟངས་དེ་ལ་གཞིགས་པ་ཡིན་ན་ཨ་རྒྱ་མཚོའི་ཐོན་ཁུངས། བརྒྱ་ཆ་བཞི་བཅུ་ཞེ་གསུམ་ཙམ་ཞིག་གི་སྟེང་ལ་ཡ་སྟངས་འཛིན་བྱས་པ་དང་སྦྲགས་ཉ་ལ་སོགས་པའི་སྲོག་ཆགས་ཁག་དང་ད་ནི་ཞིག་མཚོའི་འོག་ཏུ་ཡོད་པའི་རང་བྱུང་སོལ་རླངས་རེད་རྡོ་སྣུམ་གྱི་ཐོན་ཁུངས་སོགས་ད་མ་འོངས་པར་ཡ་མཉམ་སྤྱོད་ཐུབ་རྒྱུ་ལ་རྒྱལ་སྤྱིའི་རྒྱལ་ཁབ་མང་པོས་རེ་འདུན་བྱེད་ཀྱི་ཡོད་པའི་ལས་འཆར་དེ་ལ་ཡ་གྲུབ་འབྲས་ཤིག་ཡོང་རྒྱུར་སྤྱི་ལོ་ཉིས་སྟོང་བརྒྱ་མེད་བཅོ་བརྒྱད་ནས་ཉི་ཤུ་རྩ་གསུམ་བར་ལ་ཡ་རྒྱལ་ཁབ་མང་པོས་གལ་ཆེ་དོན་ཆེ་ཞིག་ལ་བརྩིས་བྱས་ནས་འབད་བརྩོན་འཕར་མ་བྱས་ཡོད་པ་འདྲ། རྒྱ་མཚོའི་ཁོར་ཡུག་དང་སྲོག་ཆགས་སྲུང་སྐྱོབ་ཐུབ་རྒྱུའི་ལས་འཆར་འདི་ལ་ཡ་འདུག་བལྟས་པ་ཡིན་ན། རྒྱ་མཚོའི་ཉེ་འགྲམ་དུ་གནས་སྡོད་བྱེད་མཁན་ཚོ་མ་གཏོགས་རྐྱེན་མེད་པ་ནང་ལྟར་ཞིག་མངོན་གྱི་ཡོད་རེད་དེ་ཡིན་ནའང་ང་རང་ཚོ་གནས་ཡུལ་འཇིག་རྟེན་ཁམས་ཟེར་བ་རེད་ད་འཛམ་བུའི་གླིང་འདི་ཡི་བརྒྱ་ཆ་བདུན་ཅུ་ཙམ་ཞིག་ཆུས་ཁེངས་ཡོད་པ་སོང་ཙང་འགྲོ་བ་མིས་གཙོས་པའི་དུད་འགྲོ་སེམས་ཅན་ཚང་མ་ཡ་མཐའ་ཡི་རྒྱ་མཚོ་ཆེན་མོ་འདི་ནི། སྲོག་འཛིན་དབུགས་ཀྱི་འབྱུང་ཁུངས་ལྟ་བུ་ཅིག་ལ་གྱུར་ཡོད་པ་མ་ཚད་རྒྱ་མཚོའི་ཐོན་ཁུངས་ཉ་དང་རྩི་ཤིང་དེ་དག་གིས་འཛམ་གླིང་མི་དམངས་ཐེར་འབུམ་མང་པོའི་ལྟོ་གོས་རེད་འཚོ་བའི་རྟེན་གཞི་ཞིག་ཏུ་གྱུར་ཡོད་པ་རེད། ད་ཡིན་ནའང་འཛམ་གླིང་མི་དམངས་ཚོས་སའི་གོ་ལའི་ས་ཆའི་དུམ་བུ་སུམ་ཆ་གཉིས་དང་ད་ག་ནང་བཞིན་མཚོ་ཁའི་བརྒྱ་ཆ་དྲུག་ཅུ་རེ་དྲུག་ཙམ་ཞིག་གི་སྟེང་ལ་ཡ་བེད་མེད་ལོངས་སྤྱོད་ཟེར་བ་རེད་ཡང་བེད་སྤྱོད་བྱེད་དྲགས་པའི་རྐྱེན་གྱིས་ཁོར་ཡུག་ལ་ཡ་ཉམས་ཆག་ཆེ་བ་དང། འབག་བཙོག་ཆེན་པོ་བྱུང་ཡོད་པས་ཨ་ནི་གནས་སྟངས་འདི་དག་ལ་ཡ་སླད་ཕྱིན་བསྐྱར་གསོ་ཐུབ་རྒྱུའི་རེ་བ་གསར་བ་ཞིག་བྱུང་ཡོད་པ་རེད། གོང་ཞུས་ཆིངས་ཡིག་འདི་ཡིས་དེང་གི་ཆར་མཐའ་ཡི་རྒྱ་མཚོ་ཆེན་མོའི་བརྒྱ་ཆ་གཅིག་དང་ཆ་གཉིས་ཙམ་ཞིག་ལ་ཡ་མ་གཏོགས་སྟངས་འཛིན་མེད་པའི་གནས་སྟངས་དེར་ད་བཟང་ཕྱོགས་ཀྱི་འགྱུར་བ་ཞིག་དང་ད་ག་ནང་བཞིན་མ་འོངས་པར་རྒྱལ་ཁབ་ཁག་དང་བཟོ་ཚོང་ལས་ཁང་ཁག་གིས་རང་གི་འདོད་མོས་ལྟར། འཚོལ་ཞིབ་ལས་འཆར་སྤེལ་སྲིད་པ་ཁག་དང་ད་ག་ནང་བཞིན་རྒྱལ་སྤྱིའི་མཚོ་ཁའི་སྟེང་ཚོད་འཛིན་མེད་པར་ཉ་འཛིན་བྱས་བྱས་ནས་བེད་མེད་ལོངས་སྤྱོད་བྱེད་ཡ་རེད་ཧམ་བཤད་ཀྱི་སྒོ་ནས་རྒྱ་མཚོའི་ཁོར་ཡུག་ལ་ཡ་གནོད་སྐྱོན་དོ་ཕོག་གཏོང་རྒྱུའི་བྱ་སྤྱོད་དེ་རིགས་འགོག་ཐུབ་ཀྱི་ཡོད་རེད། བྱས་ཙང་ཨ་ནི་གོང་ཞུས་ཐག་གཅོད་དེ་ཡ་གནམ་གཤིས་ཚན་རིག་པ་ཁག་དང་ད་ག་ནང་བཞིན་ཁོར་ཡུག་སྲུང་སྐྱོབ་ལས་འགུལ་བ་ཚོས་དགའ་བསུ་ཆེན་པོ་ཞུས་ཡོད་པ་དང་ད་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་ལ་ཡ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཁང་ནང་ལ་ཡ་དེའི་ཐོག་ལ་ཡ་གྲོས་མོལ་སྤེལ་བའི་སྐབས་སུ་ཕྱི་ཕྱོགས་སུ་ཁོར་ཡུག་སྲུང་སྐྱོབ་ལས་འགུལ་བ་ལྗང་ཁུ་ཚོགས་པའི་ཚོགས་མི་མང་པོ་ཞིག་གིས་ལག་ཏུ་འཕྲེད་དར་སོགས་ཁྱེར་བྱས་ནས་གྲོས་མཐུན་གཏན་འབེབས་ཡོང་རྒྱུར་ཡ་ལས་འགུལ་མང་པོ་སྤེལ་ཡོད་རེད། འབྲེལ་ཡོད་མང་པོ་ཞིག་གིས་ད་ལྟ་ནས་ཨ་ནི་རེ་བ་ཆེན་པོའི་སྒོ་ནས་ཨ་ནི་གོང་ཞུས་ཐག་གཅོད་དེ་ཡ High Sea Agreement ཟེར་ཡ་ལྟ་བུ་ཡང་ན BBNJ བྱས་བྱས་འདི་འདྲ་སེ་འབོད་བྱས་ནས་མཐའ་ཡི་རྒྱ་མཚོ་ཆེན་མོའི་བརྒྱ་ཆ་སུམ་ཅུ་ཙམ་ཞིག་གི་སྟེང་མཉམ་འབྲེལ་རྒྱལ་ཚོགས་ཀྱིས་ད་སླད་ཕྱིན་ལྟ་སྲུང་ཐུབ་ཀྱི་ཡོད་པའི་གནས་སྟངས་འདིའི་ཐོག་ནས་གནམ་གཤིས་འགྱུར་ལྡོག་འགོག་རྒྱུའི་ལས་འཆར་ཁག་རེད་ད་ག་ནང་བཞིན་ད་བར་སྟངས་འཛིན་མེད་པར་མཐའ་ཡི་རྒྱ་མཚོ་ཆེན་མོའི་ཕྱི་ནང་གི་སྲོག་ཆགས་རིགས་སྐྱེ་ལྡན་ཁག་ལ་ཡ་ད་སྲུང་སྐྱོབ་འཐུས་ཚང་ཞིག་སྤེལ་ཐུབ་རྒྱུའི་རེ་བ་ཆེན་པོ་བྱེད་ཀྱི་ཡོད་པ་རེད། རྒྱ་མཚོ་སྲུང་སྐྱོབ་དང་འབྲེལ་བའི་ལས་འཆར་དེའི་ནང་ལ་ཡ། ཁྲིམས་དང་སྒྲིག་གཞི་རེད། སྲུང་སྐྱོབ་ལས་འཆར་སྤེལ་སྟངས་རེད། དེ་དག་གི་འགྲོ་གྲོན་དང་ཨ་འབྲེལ་ཡོད་རྒྱལ་ཁབ་ཁག་ལ་ཁེ་ཕན་ག་རེ་ག་རེ་ཡོད་མེད་དང་ཨ་ནེ་ལས་འགན་ག་རེ་ཡོད་མེད་ཚང་མ་གཏན་འབེབས་བྱས་བྱས་ནས་ཆ་ཚང་གསལ་པོ་ཡོད་པས་ད་ཡི་རྒྱ་མཚོ་ཆེན་མོའི་ཁོར་ཡུག་རེད་མཚོ་ནང་གི་སྲོག་ཆགས་རྩི་ཤིང་ཚང་མ་སྲུང་སྐྱོབ་ཐུབ་རྒྱུའི་དོན་སྙིང་ལྡན་པའི་ཆོད་ཡིག་ཞིག་ལ་འགྱུར་རྒྱུའི་རེ་བ་བཅང་གི་ཡོད་རེད།